ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

གྲོད་ཁོག་རྒྱགས་པ་ཙམ་མ་ཡིན་པ། བཅུད་དང་ལྡན་པ་དགོས་ཡ་འདི་གལ་ཆེན་པོ་གཅིག་རེད་ལ་ནི་ཟས་རིགས་ཀྱི་འབྱུང་ཁུངས་འདི་གས་ཡིན་པའི་ནས་ལས་ད་ཁ་དོག་འདྲ་མིན་གྱི་ཟས་རིགས་ལ་བརྟེན་བྱས་རྗེས་གཅིག་གི་འཚོ་བཅུད་འདི་གས་ནི་ཆ་ཚང་པོ་གཅིག་ཡོང་ཡ་འདི་གནད་འགག་གཅིག་ཆགས་བསྡད་ཡོད་རེད་བྱས་ཙང་ད་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་རིང་ལེ་ཚན་འདིའི་ནང་ལོགས་ལ་གཙོ་བོ་ངོ་སྤྲོད་ཞུ་ཡ་དེ་ནི་ད་ཁ་དོག་འདྲ་མིན་གྱི་ཟས་རིགས་དང་རྩི་ཤིང་གི་རིགས་ཀྱི་ནི་འཚོ་བཅུད། དང་འབྲེལ་བའི་སྐོར་ནས་ནི་བཀའ་མོལ་ཞུ་ཡ་ཡིན་དུས་ཀ་ནས་ད་སྔོན་ལ་འཇམ་དབྱངས་ལགས་ལ་དེ་གཅིག་བཀའ་འདྲི་ཞུ་གི་ཡིན་ད་རྩི་ཤིང་གི་འཚོ་བཅུད་བྱས་རྗེས་ལབ་དུས་རྩི་ཤིང་གི་རིགས་ག་འདྲ་ཅིག་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད་ད་དེ་གས་ཡིན་དཔེར་ན་གཅིག་གི་ཤིང་ཏོག་གི་རིགས་དང་ཚལ་གི་རིགས་དེ་གས་ཚང་མ་ཚུད་དགོས་ཡོད་ན་ག་འདྲས་ཡིན་ན། ལགས་སོ་སྒྲོལ་དཀར་ལགས་ད་ག་རང་ཞུས་ཆོག་གི་རེད་ད་དེ་གས་མ་ཞུས་གོང་ལ་ངས་རྒྱབ་ལྗོངས་ཀྱི་གནས་ཚུལ་རེ་ཞིག་བེད་དུ་ཞུས་པས་ནི་ད་ད་རིང་ང་ཚོ་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་རྩི་ཤིང་དང་དེ་མིན་གྱི་ཟས་རིགས་ཁག་ལ་ཡ

ག་རེ་བྱས་ནས་མཆོད་དགོས་ཀྱི་ཡོད་པ་དང། དེ་གས་མཆོད་པ་ཡིན་ན་ཕན་ཡོན་ག་རེ་ཡོད་པ་དང། དམིགས་བསལ་གྱི་ད་རེས་དེང་གི་སྒྲོལ་དཀར་ལགས་གསུངས་ནང་བཞིན། ཚོས་གཞི་སྣ་འཛོམས་དང་དེ་ག་ནང་བཞིན་གྱི་ཨ་ནེ་རྩི་ཤིང་གི་འཚོ་བཅུད་སྐོར་ལ་ཡང། དེ་གས་ཀྱི་ཕན་ཡོན་དང་དེ་གས་ཀྱི་འབྱུང་ཁུངས་སྐོར་ལ་ངོ་སྤྲོད་ཞུ་ཡག་ཡིན་ལ། འདི་མ་ཞུས་གོང་ནས་ངས་འདི་ལྟས་ཚུལ་ཞུས་པའི། འདི་ཞུས་གནས་ཚུལ་འདི་གཅིག་ཞུས་ན་ལྟས་ཕན་ཡོན་ཆགས་མི་རག་སོ་ཁ་སང་ག་རེ་ཞུས་པ་ཟེར་ན་ཁ་སང་གཉིས་ཆ་རང། སྦི་སྦི་སིའི་གསར་འགྱུར་ནང་ག་རེ་བཤད་སོང་ཟེར་ན། སྤུ་གུ་ཆུང་ཆུང་ཨ་མའི་ཁོག་པའི་ནང་ལ་ཡོད་དུས་ཀ་ནས་ཁ་སང་སྔོན་མ་ངས་འདི་ཅིག་ཞུས་ཡིན་བསམ་བྱུང་འདི་ཅིག་ཞུས་པ་ཡིན་ཏེ། འདི་མི་རེད་གསུངས། ཨ་མའི་ཁོག་པའི་ནང་ལ་ཡོད་དུས་ཀ་ནས། ཨ་མས་ཨ་ནེ་ཟས་དང་སྤྱོད་ལམ་དེ་ཏག་ཏག་མ་བདེ་བའི་རྐྱེན་གྱིས། སྤུ་ཨ་ནེ་སྤུ་གུ་ཁོག་པའི་ནང་ལ་ཡོད་ཤུལ་རིང་ག་ལ་གནས་སྟངས་ཡག་པོ་མ་ཆགས་པའི་རྐྱེན་གྱིས། ཨ་ནེ་ཨ་མའི་ཁོག་པའི་ནང་ལ་སྤུ་གུ་མར་སྐྱེས་ཡོང་དུས་ཀ་ནས་སྤུ་གུ་ལ་ཀླད་པ་ལ་ཡ་དོ་ཕོག་ཐེབས་ཡག་གནས་སྟངས་ཅིག་ཆགས་ཀྱི་ཡོད་ཟེར། ད་འདི་གང་རེད་འདི། ཨ་མས་སྤུ་གུ་ཁོག་པའི་ནང་ལ་ཡོད་དུས་ཀ་ནས་ཟས་དང་སྤྱོད་ལམ་དེ་ཡག་པོ་མ་བྱས་པའི་རྐྱེན་གྱིས་སྤུ་གུ་ཡར་ཆགས་ཡོང་དུས་ཀ་ནས་གནས་སྟངས་ཡག་པོ་མེད་པའི་རྐྱེན་གྱིས་སྤུ་གུ་སྐྱེ་དུས་ཀ་ནས་སྤུ་གུ་ལ་ཡང་འཚོ་རླུང་དེ་ཏག་ཏག་མ་སླེབས་པའི་རྐྱེན་གྱིས་ཀླད་པ་ལ་དོ་ཕོག་ཐེབས་ཡག་གི་གནས་སྟངས་ཆགས་འདུག། ཟེར་ད་འདི་ཡིས་ད་འཛམ་བུ་གླིང་ནང་ལ་དམིགས་བསལ་གྱི་ལྷོ་ཤར་ལྷོ་ཤར་ཨེ་ཤི་ཡའི་ནང་ལ་ཡང་ས་ཡ་གཉིས་དང་གསུམ་བར་ལ་ཡང་དོ་ཕོག་འགྲོ་གི་ཡོད་རེད་ཟེར་འདི་ནས་ས་ཡ་གཅིག་ཙམ་ཞིག་མིས་སྤུ་གུ་འདས་གྲོངས་འགྲོ་གི་ཡོད་ཟེར། འོ་འོ་འོ་འདི་ཡིན་འདོད་འདོད་པས་ན་འདི་འདི་ཡང་ཚད་ཐོབ་ཞུ་བར་ལྟ། རེད་བ་དེ་ཚད་མཐོ་པོ་རེད་ལ། གཅིག་ས་ཡ་གཅིག་གི་འདས་གྲོངས་ཕྱིན་པ་མ་ཟད། དེ་ནས་ཨ་ནི་གཞན་པ་དེ་གའི་ད་འདས་གྲོངས་མ་ཕྱིན་པ་དེ་གའི་ཁག་གཅིག་ཀླད་པ་དང་འབྲེལ་བ་ཡོད་ན་ཚ་ཆགས་ཡག་གི་གནས་སྟངས་གཅིག་ཆགས་ཀྱི་ཡོད་ས་རེད་ལ་ཁག་གཅིག་ད་ཁོ་རང་བཞིན་གྱི་ད་གཟུགས་པོའི་འཕྲོད་བསྟེན་དང་དེ་གའི་སོ་སོས་སོ་ཁོར་ག་ལེ་ག་ལེ་དྲག་འགྲོ་གི་ཡོད་ས་རེད་ད་དེ་གའི་དེ་ངས་ག་རེ་བྱས་ནས་ཞུ་གི་ཡོད་ཞུས་པ་ཡིན་ན། ཕྲུ་གུ་ལི་ཡ། ཨ་མའི་ཐོག་ནས་ཨ་ནི་འཕྲོད་བསྟེན་ཏག་ཏག་མ་བསྡད་པ་ལ་དོ་ཕོག་འགྲོ་གི་ཡོད་ན། ཨ་མ་གང་ཟག་ཁོ་རང་རང་ལ་འཕྲོད་བསྟེན་ལི་ཡ་ཨ་ནི་ཟས་དང་སྤྱོད་ལམ་དེ་ཏག་ཏག་དགོས་ཀྱི་ཡོད་པ་དེ་ད་ང་རང་ཚོས་མེད་དུ་མི་རུང་བ་ཡིན་དུས་ཀ་ནས་དེའི་ཐོག་ལ་དོ་སྣང་གནང་དགོས་ཡོད་པ་དང་ད་ག་ནང་བཞིན་གྱི་ང་ཚོ་ད་མི་སུ་ཡིན་ནའི་སོ་སོའི་སོ་སོའི་ནམ་རྒྱུན་ནས་ཟས་དང་སྤྱོད་ལམ་དེ་གས་ཏག་ཏག་དགོས་ཡག་དགོས་ཡག་དེ། འཕྲོད་བསྟེན་གྱི་གཞི་རྩ་ཡིན་དུས་ཀ་ནས་དེ་ཞུས་པ་དང་སྦྲགས་ནས་ད་དཔེར་ན་ཆ་བཞག་ན་ད་རེས་ང་ཚོ་ཟས་རིགས་ཀྱི་སྐོར་ལ་ཞུ་དུས་ཀ་ནས་ཟས་ག་རེ་མཆོད་པ་ཡིན་ནའི་ཟས་དེ་གས་དེ་ང་ཚོའི་ཕྲ་ཕུང་རེ་རེ་ལ་བདག་གཅེས་བཏང་དགོས། བདག་གཅེས་བཏང་བའི་རྐྱེན་གྱིས་ཕྲ་ཕུང་གི་ལས་ཀ་བྱེད་ཡག་དེའི་ཚད་དེ་ལྡན་པ་བྱེད་ཡག་གི་ཏག་ཏག་སླེབས་པའི་རྐྱེན་གྱིས་ཨ་ལས་ཀ་ཡག་པོ་བྱེད་པའི་རྐྱེན་གྱིས་ང་རང་ཚོ་མི་རེ་རེ་གི་ཅིག་ཉིན་རེའི་ནུས་པ་སྐྱེད་ཡག་ཨ་དེ་ནང་བཞིན་ད་ཉིན་རེའི་འཕྲོད་བསྟེན་སྤྱི་ཡོངས་ཀྱི་འཕྲོད་བསྟེན་ལ་ཡག་པོ་བྱས་པའི་རྐྱེན་གྱིས་ཨ་ནི་དྲན་པ་ཡག་པོ་ཡོད་ཡག་ནུས་པ་ཡག་པོ་ཡོད་ཡག་ཨ་ལས་ཀ་ཡིན་ནའི་ག་རེ་ཡིན་ནའི་ཡག་པོ་བྱེད་ཡག་གི་གཞི་རྩ་ཅིག་ཡིན་དུས་ཀ་ནས་ཟས་དེའི་བཅུད་དེ་ལྡན་པ་ཅིག་དགོས་ཡག་ཅིག་ཧ་ཅང་གི་གལ་ཆེན་པོ་རེད་ལ་ཨ་ད་རེས་ངོ་སྤྲོད་ཞུ་ཡག་དེའི་རྩི་ཤིང་གི་འཚོ་བཅུད། ད་རྩི་ཤིང་གི་འཚོ་བཅུད་འདི་སྤྱི་དང། ཡོང་སའི་ཁུངས་རེད་དེ། ཚད་དང། ཤིང་ཏོག་སྣེ་འཛོམས། དེ་ནང་བཞིན་གྱི་ད་དེ་རིང་ང་ཚོས་འཚོ་བཅུད་དང་རྩི་ཤིང་འཚོ་བཅུད་དེ་ག་ནས། ཚོས་གཞི་སྣེ་འཛོམས་ཀྱི་ཚལ་དང་ཤིང་ཏོག་ཡིན་དུས་ག་ནས་དེ་གས་ནས་ཡོང་གི་ཡོད་ལ་དེ་གས་ནས་ཡོང་ཡག་གི་ཆུ་ཡི་ག་རེ་དེ། འཚོ་བཅུད། གཏེར་རྫས། དེ་ནང་བཞིན་གྱི Antioxidant། དེ་ནང་བཞིན་གྱི་དེ་གས་ཡོང་སའི་ཁུངས་དེ་གས་དེ་ད་ག་རེ་དེ། གཙོ་བོར་དེ་རྩི་ཤིང་འཚོ་བཅུད་ནས་ཡོང་གི་ཡིན་དུས་ག་ནས། འདི་ཡིས་ང་རང་ཚོ་ནམ་རྒྱུན་ནས་དོ་སྣང་ཆེན་པོ་གནང་དགོས་ཡ་ཅིག་དང། ད་རེས་ངས་ངོ་སྤྲོད་ཞུ་ཡ་དེ། རྩི་ཤིང་གི་འཚོ་བཅུད་རིགས་ཆེན་པོ་ལྔའི་སྐོར་ལ་ངོ་སྤྲོད་རྐང་ཞུ་ཡ་དང་དེ་ནང་བཞིན་གྱི་ཚོས་གཞི་སྣེ་འཛོམས་དེ་གའི་དེའི་ཕན་ཡོན་དང་དེ་གའི་ཡོང་སའི་ཟས་དེ་ག་རེ་ག་རེ་ཡིན་པའི་ཐོག་ལ་ངོ་སྤྲོད་ཞུ་ཡ་ཡིན་ཞུ་ཡ་ཡིན། ལོ། རྩི་ཤིང་གི་འཚོ་བཅུད་ཅེས་ཅིག་གསུང་དུས་ཀ་ནས་འདིའི་ནང་ལོགས་ལ་ཤིང་ཏོག་དང་ཚལ་ཚང་མ་ཚུད་ཀྱི་ཡོད་ས་རེད་བ། གཅིག་གི་འཚོ་བཅུད་དང་ལྡན་པའི་སྐྱེ་དངོས་ནི་གཙོ་བོ་དེ་ད་ཁ་དོག་འདྲ་མིན་གསུང་གི་ཡོད་པ་ཁ་དོག་འདྲ་མིན་ཞུ་ནའི་རེད་དང་ཚོས་གཞི་འདྲ་མིན་དེ་གས་ག་རེ་ག་རེ་ཡོད་རེད་དེ་གས་གཟུགས་གཞིའི་འཕྲོད་བསྟེན་ལ་ཡང་ཕན་ཡོན་ག་རེ་བྱེད་ཀྱི་ཡོད་རེད་དངོས་འདི་ཅིག་ངོ་སྤྲོད་གནང་རོགས་གནང། རྟགས་རང། ད་ཚོས་གཞི་སྣེ་འཛོམས་དེ་དཔེར་ན་ཆ་བཞག་ན། ཚོས་གཞི་སྣེ་འཛོམས་དེ་ང་ཚོས་མེ་ཏོག་གི་ནམ་རྒྱུན་ང་ཚོ་ཆར་པ་བཏང་དུས་ཀ་འཇའ་ཟུག་གི་འདུག་ག་ཤིང་རྟ་ཡ Rainbow colour ཟེར་གི་རེད།

བཅུད་དེ་གས་ཏེ་ད་ངས་ངའི་ཞུས་པ་ནང་བཞིན། ལོང། ཨ་ནི་འཇམ་དབྱངས་ལགས་ད་ལྟ་བཅུད་དེ་གས་ཀྱི་ནི་གཟུགས་སྐུའི་ནང་ལོགས་ལ་གལ་སྲིད་བཅུད་དེ་གས་མ་འདང་བ་ཡིན་ན་ཨ་ནི་སྐྱོན་ཆ་ར་དང་ནས་ན་ཚ་ཕོག་སྲིད་པ་ག་རེ་ཡོད་རེད་དེ་གས་ཅིག་བཟའ་ཐུབ་ཡིན་ན་ཨ་ནི་ཡང་ནད་གཞི་སྔོན་འགོག་ཐུབ་ར་ག་རེ་ཡོང་གོ་རེད། ཟེར་ད་ལྟ་དེ་གས་མཆོད་གནང་ཐུབ་པ་ཡིན་ན་ནད་གཞི་སྔོན་འགོག་བྱེད་ཡག་དེ་གང་རེད་དེ། སྙིང་རྩ་དང་འབྲེལ་བ་ཡོད་པའི་ན་ཚ། མ་ཕོག་ཡག་སྔོན་འགོག་བྱེད་ཡག། ད་ག་ནང་བཞིན་ང་རང་ཚོའི DNA ཡོར་བ།

འཕྲོད་བསྟེན་ལ་ཕན་གོ་རེད། ཟེར། དེ་གས་དེ་སྤྱི་ཡོངས་ཀྱི་ལྟ་འདི་ཆེ་བོ་འདི་ཇི་འདྲ་ཡིན་པ་གང་ཞིག་ལ་སྤྱི་ཡོངས་ཀྱི་གཟུགས་པོའི་འཕྲོད་བསྟེན་ལ་ཡང་ཕན་ཡོན་ག་ལ་གང་འཚམ་ཡོད་རེད་ད་ཚོས་གཞི་དམར་མོ་དེ་ཞུས་པ་ཡིན་ན།
ད་ལོང། ད་ག་ནང་བཞིན་གྱི་ཚོས་གཞི་དཀར་པོ་ཡིན་ན། ཚོས་གཞི་དཀར་པོའི་ནང་ལ་ཡང།
རྦད་དེ་དེའི་རྦད་དེ་ཁོ་དེ་དཀར་པོ་ཆགས་ཀྱི་མེད་འགྲོ།

དེ་ལས་ཕན་ཡོན་ད་ག་ནང་བཞིན་གྱི་ང་རང་ཚོ་རུས་ཁོག་གི་འཕྲོད་བསྟེན་དེ་གའི་འཕྲོད་བསྟེན་ཡོད་པ་ནང་བཞིན་གྱི་དེ་མིན་གྱི་ཨ་ནེ་ན་ཚ་མང་པོ་ཅིག་གི་ཡོང་ཡག་ལ་སྔོན་འགོག་ལ་ཕན་ཡོན་ཡོད་རེད་ཡོད་ཞུས་པ་དང་འདྲ་ད་དེ་གའི་དེ་ཚོས་གཞི་དཀར་པོ་བྱས།
ད་ལོ། ཚོས་གཞི་དཀར་པོ་ནང་བཞིན་གྱི་ནམ་རྒྱུན་ང་རང་ཚོས་མཆོད་ཡག་གི་ད་མང་ཆེ་གི་མཆོད་ཡག་གི་ཚལ་གྱི་རིགས་སྔོན་པོ་ཡོད་རེད་བ། རེད་རེད་ད་སྔོན་པོའི་ནང་ལ་ཡང། ཞུ་ནས་རེད་ལྗང་གུ་རེད་བ་ད་དངོས་གནས་བྱས་ན།
ད་ལྗང་གུ་ལའང་ལྗང་གུ་རེད་བ། ལའང།

ང་རང་ཚོའི་ཕྲ་ཕུང་རེ་རེ་གི་གནས་སྟངས་ལ་ཡང་ཕན་ཡོན་ཡོད་པ་གང་ཞིག་ལ་ཡང་ཨ་ནེ་འདིས་མཁྱེན་པས་ང་རང་ཚོའི་མཆིན་པའི་འཕྲོད་བསྟེན། གློ་བའི་འཕྲོད་བསྟེན། མིག་གི་འཕྲོད་བསྟེན། ད་ག་ནང་བཞིན་ང་ཚོའི། སོ་རྙིལ gum ཟེར་གྱི་འདུག་ཨང gum གྱི་འཕྲོད་བསྟེན། དེ་མིན་གྱི་སྤྱི་ཡོངས་ཀྱི་ཁྲག་རྩ་དང་འབྲེལ་བ་ཡང་མང་པོ་ཅིག་ལ་ཕན་ཡོན་ཡོད་ལ། ད་འདི་ལྗང་ཁུའི་རིགས་དེ་གས་ཆགས་ཀྱི་ཡོད་རེད།
རེད་ལྗང་ཁུའི་རིགས་དེ་གས་ཆགས། གཅིག་དེ་ག་རེ་ཡོད་རེད་ཟེར་ན་ང་རང་ཚོས་འདི་མར་འདི་ཟོས་པ་ཡིན་ན།

མིའི་གཟུགས་སྐུ་འཕྲོད་བསྟེན་ཡག་པོ་མེད་པ་དང་ཨ་ནི་སྤྱིར་ཡང་ང་ཚོ་གཟུགས་སྐུ་རྒས་དུས་ག་ནས་འདི་སྐད་ལ་དོ་བོ་འགྲོ་གོ་རེད་པ། རེད་རེད་རེད་ལོ་རེད། རྒས་འགྲོ་གོ། ད་ཅིག་ཅིག་ལོ་ཞུ་ཞུ་དེད་གོ་ཡོད་ན་ཤིང་ཏོག་དང་ཚོས་གཞི་སྨུག་པོ་ཡིན་པའི་ཟས་རིགས་དེ་ག། ད་དེ་ཞུས་ཙང་ཤིང་ཏོག་གི་ཚོས་གཞི་སྨུག་པོའི་རིགས་དེ་ཚོ་གསུངས་དུས་ཤིང་ཏོག་ག་འདྲ་ཅིག་ཡོད་རེད་ཚལ། ཡང་ཅིག་གིས་ད་དུས་རྒྱུན་ང་རང་ཚོ་ཡང་འཚོ་བའི་ནང་ལོགས་ལ་བེད་སྤྱོད་ཅིག་དམིགས་བསལ་བོད་པའི་ཅིག་གི་འཚོ་བའི་ནང་ལོགས་ལ་མང་པོ་དེ་གའི་ཨ་ཡིན་སངས་པས།

ཁོའི་ནུས་པ་དེ་ནི་ག་ལ་གང་འཚམ་བརླག་འགྲོ་གི་རེད། དེ་ལྟར་ལོ། སྣུམ་ནང་ལ་སྲེག་ཡག་རིགས་དང་ད་ག་ནང་བཞིན་གྱི་བྱིའུ་ཆ་ཧ་ཅང་གི་བཙོས་པ་ཡིན་ན། དེའི་ནང་ལ། གཏེར་རྫས་ནས་བྱུང་པའི་འཚོ་བཅུད་དེ་གས་དེ་ག་ལ་གང་འཚམ་ནུས་པ་ཉམས་འགྲོ་དུས་ག་ནས། སྣུམ་ནང་ལ་ཞེ་དྲག་མ་སྲེག་དང་ཞུས་ཙང་ད་འདི་ང་རང་ཚོ་ཡང་གོང་ལ་ངོ་སྤྲོད་གནང་པའི་ད་ཚོས་གཞི་འདྲ་མིན་གྱི་ཟས་རིགས་དང་ཚལ་ཡིན་ནའི་རེད་ཤིང་ཏོག་འདི་གས་ཀྱི་ཐོག་ནས་ཞལ་ལག་བཟོས་གནང་པའི་ད་སྤྱིར་བཏང་ཤིང་ཏོག་ཡིན་པ་ཡིན་ན་ད་ག་རང་གཅིག་གི་ད་མཆོད་ཆོག་ཆོག་ཅིག་ཡོད་རེད་ཡིན་ནའི་ལས་ཚལ་འདི་གས་ཡིན་པ་ཡིན་ན

ཏེ། ཞིབ་འཇུག་མང་པོའི་ནང་ལ་དེའི་ཕན་ཡོན་འདི་ག་ལ་གང་འཚམ་གྱི་གསལ་བོ་བརྗོད་ཡོད་ལ། དམིགས་བསལ་གྱི Anthocyanins ཟེར་མཁན་འདི Greek ཚིག་ནས་བྱུང་ཡོད་པ་རེད་ད་དེའི་ཚོས་གཞི་དེ་ག་བར་ཟེར་གོ། ཚོས་གཞི་སྔོན་པོ་དང་སྨུག་པོའི་རིགས་ལ་ཟེར་གོ་ད་དེ་གས་འདི་སྨུག་པོ་དང་སྔོན་པོའི་རིགས་ད་ག་ནང་བཞིན་གྱི་དམར་མོའི་རིགས་ལ་ཟེར་གྱི་ཡོད་རེད་ལ་དེ་གས་ཡོང་ས་དེ་ག་རེ་རེད་ད་ཚལ་དང་ཤིང་ཏོག་ཡིན་དུས་ག་ནས་ད Anthocyanins འདི་གས་འདི་ང་རང་ཚོ་སྤྱིར་བཏང་གི་གལ་ཆེན་པོ་འཕྲོད་བསྟེན་ལས་གལ་ཆེན་པོ་ཡིན་པ་མ་ཟད་དེས་ང་རང་ཚོའི་དམིགས་བཀར་ལ་ག་བ་ཕན་གྱི་ཡོད་རེད་ཞུས་བས་ན། དང་པོ་དེ Anthocyanins ཟེར་ནི་དེས་ག་བ་ཕན་གྱི་ཡོད་རེད་ཞུས་བས་ན། སྐྲན་གྱི་ན་ཚ་སྔོན་འགོག་བྱེད་ཡག་ལ་ཕན་གྱི་ཡོད་རེད། ཨོའོ་ད་དེ་གནད་འགག་ཆེན་པོ་ཞེ་པོ་ཅིག་རེད་བ། བྱས་ཙང་དེ་གནད་འགག་ཆེན་པོ་རེད་ལ། འདི་ཡིས་ང་རང་ཚོའི་ཟས་ནང་ལ་གང་མང་མང་བྱུང་པ་ཡིན་ན། སྐྲན་ལ་ཕན་པ་དང་སྐྲན་ལ་ཕན་གྱི་ཡོད་དུས་ཀ་ནས་སྐྲན་དེའི་ན་ཚ་ཆགས་ས་དང་ཕྲ་ཕུང་རེ་རེ་ལ་དོ་བོ་དེ་བྱེད་ཀྱི་ཡོད་རེད་པ། དེ་ཡོད་དུས་ཀ་ནས་དེའི་རྒྱུ་དུ་སྐྱེན་པས་ན་ཤ་ཞེན་གཉན་ཁ་གསོ་གཉེར་ལ་ཕན་གྱི་ཡོད་རེད། ད་གཉན་ཁ་གསོ་གཉེར་ལ་དེ་གས་ཕན་གྱི་ཡོད་དུས་ཀ་ནས་སྙིང་རྩ་དང་འབྲེལ་བ་ཡོད་པའི་ན་ཚ་ལ་ཕན་གྱི་ཡོད་རེད། གཅིན་སྙིའི་ན་ཚ། ད་ག་ནང་བཞིན་གྱི་ད། ཁྲག་རྩ་དང་གཉན་ཁ་དང་ཨ་ནི་སྙིང་དང་དེ་གས་འབྲེལ་བ་ཡོད་དེ་སྔོན་འགོག་བྱེད་ཐུབ་ཀྱི་ཡོད་ན། དེ་གས་དེ་རྩ།

ཞོག་ཁོག་སྨུག་པོ Purple Potatoes བ། ལའོ། འོ་དེ་ཚོའི་ནང་ལ Anthocyanins ཀྱི་གཏེར་རྫས་ཀྱི་འཚོ་བཅུད་ཅིག་ཞེ་དྲག་ཡོད་རེད། དེ་ཡིན་དུས་ཀྱང་འདི་འདྲའི་གང་མང་མང་ད་དཔེར་ན་མཐའ་མཚམས་ཐག་རིང་ལུས་ས་ལ་ཡང་ང་རང་ཚོ་ཉོབ་ཆ་རྒྱག་གི་ཡོད་རེད་ཞལ་ལག་མཆོད་ནི་དེའི་རིགས་དེ་ཞལ་ལག་དེ་ནི་ཤིང་ཏོག་གི་རིགས་ཡིན་ནའང་གང་མང་མང་བེད་སྤྱོད་བཏང་གནང་ཡང་འདྲ་ད་ང་ནི་ཤིང་ཚལ་ཀྱི་རིགས་དེ་གང་མང་མང་བཏང་གནང་ཐུབ་པ་ཡིན་ན། འདི་གཅིག་བཏང་ན་ཅི་འདི་བཏང་ཡང་ང་རང་ཚོར་གོམས་གཤིས་ཅིག་སླེབས་པ་ཡིན་ན།

འདི་ཡིས་ང་རང་ཚོ་ན་ཚ་མང་པོ་ཅིག་སྔོན་འགོག་བྱས་པ་ཕན་ཡོན་ཞེ་དྲག་ཡོད་རེད་ཞུས་པ་དང་སྦྲགས། དེ་ནས་གཉིས་པ་དེ Tannins ཟེར་ནི་དེ Tannins ཟེར་ནི་དེ་གང་རེད་དེ་འདི་རེད་ད་ང་རང་ཚོ་ནམ་རྒྱུན་ད་འདི་ཞུས་ན་འགྲིག་མེད Tannins ཟེར་ནི་དེ་ཡོངས་སུ་ཕན་ཡོད་རེད་གཙོ་བོར་དེ་ག་རེ་ཡོད་རེད་ཞུས་ན་དེའི་ནང་ལ་ང་རང་ཚོ་གཟུགས་པོ་ལ་ཕན་ཡག་གི Antioxidants ཟེར་ནི་དེ

ད་ག་ནང་བཞིན་གྱི་ཁྲག་ཤེད་ཀྱི་ན་ཚ་བཅག་ཡག་ལ་ཕན་ཡོན། འདི་ཁྲག་ཤེད་ཀྱི་ན་ཚ་བཅག་ཡག་ཕན་ཡོན་ཡོད་པ་ནང་བཞིན་གྱི། སྙིང་རྩ་དང་འབྲེལ་བ་ཡོད་པ་དང་སྙིང་ནད་དང་འབྲེལ་བ་ཡོད་ན་ཚ་མང་པོ་ཅིག་ལ་ཕན་ཡོན་ཡོད་པ་དང་ཨ་ནི་གང་རེད་དེ་འདི་གས་ཡོད་པ་ནང་བཞིན་གྱི་ང་རང་ཚོ་ལུས་ཟུངས་མ་ལག་གི་ནུས་པ་གོང་འཕེལ་གཏང་ཡག་གི་རྒྱུ་དེ་ཁ་སོག་རེད་དེ་གས་ཕན་ཡོན་ཞེ་དྲག་ཡོད་རེད་ད་འདི་གས་དེ་ཡོང་སའི་ཁུངས་རེད་དེ་ག་བ་ཡོད་རེད་ཟེར་ཞུས་པ་རེད་ཞེ་ན།

ཆང་ཨ་རག་ལས་ཨ་ནི་ཀོ་ཧྥེའི་རིགས་དང་སྨན་རྩྭའི་རིགས་དེ་འདྲའི་ཏོག་ཙམ་མཆོད་གནང་ཐུབ་པ་ཡིན་ན་དེས་ང་རང་ཚོའི་ཕན་ཡོན་ཡོད་པ་དང་ཨ་འདི་གས་དེ་མཆོད་གནང་མཆོད་ཡག་དེ་གའི་ནམ་རྒྱུན་ནས་གོམས་གཤིས་ཅིག་སླེབས་པ་ཡིན་ན། གོམས་གཤིས་བཟང་པོ་དེ་མ་འོངས་པར་འཕྲོད་བསྟེན་ལ་སྔོན་འགོག་བྱེད་ཡག་ལོ་དང་ལོ་མུ་མཐུད་བྱས་རྒྱུན་འཁྱོངས་ཐུབ་པ་ཅིག་བྱེད་ཐུབ་པ་ཡིན་ན་ཨ་ནི་ཡང་འཕྲོད་བསྟེན་གྱི་ཐོག་ལ་ཡར་རྒྱས་འགྲོ་ཡག་ལ་གོམ་པ་གསར་པ་ཅིག་སྤོ་ཐུབ་ཡོང་གི་རེད་པ། ད་ག་རང་ད་ག་རང། དེ་དང་ད་དེ་ཞུས་པ་དང་འདྲ་ད་ད་ག་ནང་བཞིན་གྱི་ཡིན་ན་ལ་པད་ཚལ་ནང་ནས་ཚུར་ཞུས་གཅིག་ག་རེ་ཡོད་ཟེར་ན། གས་ཚགས་གཅིག Lutein དང Zeaxanthin ཟེར་ནི་ཅིག་ཡོད་རེད། དེ་ཁ་སང་ཉི་མ་ངས་སྒྲོལ་དཀར་ལགས་བཀའ་མོལ་ཞུས་པ་ནང་བཞིན་ང་རང་ཚོ་མིག་གི་འཕྲོད་བསྟེན་ལ་ཕན་ཡོན་ཡོད་ཟེར་ནི་བོད་ཆས་ངས་དེའི་སྐོར་ལ་ཡང་ཞུས་ཡོད་ཞུས་པའི་ལ་སྟངས་རེ་བྱས་ཙང་ད་ག་ནང་བཞིན་གྱི་དེ་གར་གཅིག་བ་སོན་ང་རང་ཚོའི་མིག་དང་འབྲེལ་བ་ཡོད་པའི་ཁྲག་རྩ་དེ་ག་གི་འཕྲོད་བསྟེན་ལ་ཡག་པོ་བྱུང་པའི་རྐྱེན་གྱིས་མིག་གི་འཕྲོད་བསྟེན་ལ་ཕན་ཡག་གཅིག་བྱས། ད་ཁྲག་རྩ་ལ་ཕན་གྱི་ཡོད་དུས་ག་ནས་འདིས་ང་རང་ཚོའི་རིག་པ་དང་དྲན་པ་ལ་ཕན་ཡོན་ཞེ་དྲག་ཡོད་རེད།

དེ་སྙིང་གི་ན་ཚ་ལ་ཡང་ཕན་གྱི་ཡོད། ད་སྙིང་གི་ན་ཚ་དང་ཁྲག་རྩ་དེ་གའི་ཚང་མ་འཕྲོད་བསྟེན་ཡག་པོ་བྱུང་བ་ཡིན་ན། ང་རང་ཚོའི་གཟུགས་སྐུའི་ནང་ཆ་ཤས་མང་ཤོས་དེ་པགས་པ་དེ་རེད་ཡ། དེ་ནས་དེ་གའི་དེ་ཁྲག་རྩ་དེ་གའི་འབྲེལ་བ་བྱས་ནས་ཡོང་གི་ཡོད་རེད་པ། བྱས་ཙང་ང་རང་ཚོའི་འཕྲོད་བསྟེན་ལ་ཡ། དམིགས་བསལ་གྱི་པགས་པའི་འཕྲོད་བསྟེན་ཡག་པོ་དགོས་ཀྱི་ཡོད་ན། ཨ་ནི་ད་ལྟ་ངས་ཞུ་ཡག་གི Lutein དང Zeaxanthin ཡོད་པའི་ཨ་ནི་ཟས་ཀྱི་རིགས་དེ་འདྲ་གང་མང་མང་མཆོད་གནང་ཐུབ་ན་ཡག་པོ་ཡོད་རེད་ཟེར་ད་དཔེར་ན་ཆ་བཞག་ཟས་དེ་གའི་དེ་ག་རེ་ག་རེ་ཡོད་རེད་ཟེར་ན། གུང་ལ་ཕུག།

ན་ཚ་མང་པོ་ཅིག་ལ་ཕན་གྱི་ཡོད་ལ་དམིགས་བསལ་གྱི་སྐྲན་གྱི་རིགས་དང། ཨ་ནི་དེའི་འཕྲོད་བསྟེན་ལ་དེ་སྔོན་འགོག་བྱེད་ཡག་དང། ཨ་དམིགས་བསལ་གྱི་སྐྲན་ཟུག་དུས་ཀ་ནས་གཟུགས་སྐུའི་ནང་ལ་གཉན་ཁ་ཉུང་རུ་བཏང་ཡག་དང། ཨ་ནི་གཉན་ཁ་དང་འབྲེལ་བ་ཡོད་པའི་ན་ཚ་མང་པོ་ཅིག་ལ་ཕན་གྱི་ཡོད། དེ་ཡིན་དུས་ཀ་ནས Phytonutrient Sulforaphane ཟེར་ནི་དེ། ད་དེ་གའི་དེ་མང་ཆེ་བ་ག་རེའི་ནང་ཆགས་ཡོད་རེད་ཞུས་པ་ན། ཚལ་དང་ཤིང་ཏོག་དམིགས་བསལ་གྱི་ཚལ་རིགས་ནང་ཡོད་ལ་དེ་གའི་དེ་ཚལ་ཁ་ཏིག་ཡོད་ཉོས་དང་ན་ལ་ག་ལ་ག་ཚ་མང་པོ་ཡོད།

ང་རང་ཚོས་མཆིན་པའི་འཕྲོད་བསྟེན་དང་མཆིན་པའི་ནུས་པ་གོང་འཕེལ་འགྲོ་ཡག་གི་གནས་སྟངས་ཅིག་བྱེད་ཀྱི་ཡོད། ཨ་ད་ག་ནང་བཞིན་དགེ་མཚན་ཡག་པོ་ཡོད་པའི་རྐྱེན་གྱིས་དམིགས་བསལ་གྱི་ད་ལྟ་ཕྲུ་གུ་ཆུང་ཆུང་དེ་འདྲ་ལོ་དེ་བཞི་ལྔ་དྲུག་དེ་འདྲ་སླེབས་ནས་སྐད་ཆ་བཤད་ཡག་དཀའ་ངལ་འཕྲད་ཡག་དང Autism ཟེར་བྱས་ན་ཚ་དེ་འདྲ་ལ་ཡང་ཕན་ཡོད་རེད་ཟེར་དེ་ཡིན་དུས་ཀ་ནས་ཨ་ད་ག་ནང་བཞིན་གྱི་དེ་ཡིན་ང་རང་ཚོའི་མིག་གི་འཕྲོད་བསྟེན་ལ་ཡང་ཕན་ཡོད་ལ་ད་ག་ནང་བཞིན་དྲན་པའི་ཕན་དྲན་པ་དང་འབྲེལ་བ་ཡོད་པའི་ཕན་ཡོད་ཤོད་ཅི་ད་ཨ་ཅི་ད། འདི་ཡི་གཟུགས་སྐུའི་ནང་ལ། གང་རེད་ག་རེ་ཟེར་ན་ང་ཚོའི་གཟུགས་སྐུའི་ནང་ལ་བཟོས་པའི་རིན་ཆེན་རིལ་བུ་དག་ནུས་པ་ཆེ་ཤོས་ཀྱི Anti Oxidant Glutathione ཡོད་པའི་རིན་ཆེན་རིལ་བུ་རྩ་རུས་ཆེན་རིལ་བུར་ཆགས་འགྲོ། བྱས་ཙང་འདི་ཡིན་དུས་ཀ་ནས་འདི་དང་འབྲེལ་བ་ཡོད་པའི་ཟས་ཀྱི་རིགས་དེ་ནམ་རྒྱུན་ནས་མཆོད་ཡག་གི་གོམས་གཤིས་ཤིག་ལེན་གནང་ཐུབ་པ་ཡིན་ན། ན་ཚ་ད་གིན་ངས་སྙན་ཞུས་པའི་ནང་བཞིན་ན་ཚ་མང་པོ་ཅིག་ལ་ཡང་ཕན་ཡོན་ཡོད་རེད་ཞུས་པ་དང་སྦྲགས། ད་དེ་ནས་ཐ་མར་འདི་ཞུས་ན་བསམ་ཞིག། ང་རང་ཚོ་ནམ་རྒྱུན་རྟག་པར་བེད་སྤྱོད་བཏང་གནང་གི་འདུག། ཤིང་ཏོག་དང་ཚལ་ནང་ལ་ཡང་བེད་སྤྱོད་བཏང་གནང་ནང་བཞིན་གྱི་ང་རང་ཚོ་ནམ་རྒྱུན་བེད་སྤྱོད་མང་པོ་བཏང་ཡག་སྨན་སྣའི་རིགས་ཅིག་ཡོད་རེད་པ། བྱས་ཙང་ད་སྨན་སྣའི་རིགས་མང་པོ་ཅིག་ཡང་ཁོ་སྐྱེ་དངོས་ཀྱི་ཁོངས་སུ་གཏོགས་པ་ཅིག་ཆགས་ཀྱི་ཡོད་རེད། བྱས་ཙང་ཡང་རྒྱ་གར་གྱི་ཞལ་ལག་ནང་སྨན་སྣའི་རིགས་དེ་གའི་རྩི་ཤིང་དང་དེ་གའི་སྐྱེ་དངོས་ཀྱི་རིགས་སྨན་སྣ་དེ་མང་པོ་ཞིག་ཡོད་རེད་པ། བྱས་ཙང་ཡང་མང་པོ་ཅིག་གིས་དེ་འདྲ་ཡིན་དུས་གཟུགས་པོར་ཕན་ཐོགས་ཡོད་རེད་གསུང་གི་འདུག།

ཀླད་པའི་འཕྲོད་བསྟེན་ལ་ཡང་ཕན་ཡོད་རེད་ཞེས་ཞུས་པ་དང་སྦྲགས།
ལྕམ་ཧེ་ལ་ཡ། ད་ལྟ་ད་གོང་ལ་ང་ཚོར་ཅིག་ཁྲག་ཤེད་དང་སྙིང་རྩ་དང་ཨ་ནི་སྐྲན་གྱི་རིགས་དེ་འདྲ་མང་པོ་ཅིག་གསུངས་སོང་ཡ་ཁ་ཅིག་གིས་དེ་གསུང་གི་འདུག་ག་ཅིག་གིས་ཚལ་གྱི་རིགས་དེ་གའི་མཆོད་ཡག་མང་པོ་ཅིག་བྱུང་བ་ཡིན་ན་འདི་ཡི་གཟུགས་སྐུའི་ནང་ལོགས་ཀྱི་དེ་འདྲ་ཅིག་གི་རྒྱུ་མ་དང་དེ་གའི་ཅིག་གཙང་མ་ཡག་པོ་བཟོ་ཐུབ་ཀྱི་རེད་དེ་གསུང་ཡག་འདྲ་པོ་བྱེད་ཀྱི་ཡོད་རེད་པས། ད་ག་རང་ད་ལྟ་ད་གོང་ལ་བཀའ་འདྲི་གནང་ཡག་རང་ཞུ་ཡག་ཡིན།

དེ་ཡིན་དུས་ཀྱང་འདི་གཅིག་བྱས་ཨ་ནི་དེ་ག་ནང་བཞིན་གྱི་འདི་ག་རེ་བྱེད་ཀྱི་ཡོད་ཟེར་ན། ང་རང་ཚོ colon ཡོད་རེད་པ་ད colon ཁོ་གའི་རྒྱུ་མ་དེ་ལྷག་མཐའ་མ་མཐའ་མ་དེ་རྒྱུ་མ་དེའི་འཕྲོད་བསྟེན་ལ་ཕན་གྱི་ཡོད་རེད། བྱས་ཙང་འདི་འདི insoluble fiber དེ་ཕན་ཡོན་འདི་གཅིག་བྱས་ད་ཕན་ཡོན་གཙོ་བོར་འདི་ག་རེ་ཡོད་རེད་ཟེར་ན insoluble fiber ཤོར་བ། fiber འདི་ནང་མ་འཇུ་མཁན་ཅིག་ཡོད་རེད་པ་མ་འཇུ་མཁན་དེ་གའི་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ང་རང་ཚོས་ང་རང་ཚོས་ཞལ་ལག་མཆོད་ནས་ད་ནམ་རྒྱུན་ང་རང་ཚོས་ཞལ་ལག་མཆོད་དུས་ཀྱི་ནས་ཞལ་ལག་མཆོད་པའི་མཆོད་པའི་མཆོད་དུས་ཀྱི་ནས

Short Chain Fatty Acids། ཟེར་ཏེ་བཟོ་གི་ཡོད། དེ་བཟོས་པའི་རྐྱེན་གྱིས་ང་རང་ཚོ་གཟུགས་པོ་འདི་ལ་དམིགས་བསལ་གྱི་འཕྲོད་བསྟེན་ལ་ཡང་ཕན་པའི། འཕྲོད་བསྟེན་ལ་ཕན་ཡག་ཅིག་ཆགས་ཀྱི་ཡོད་ལ། དེའི་རྐྱེན་པས་ང་རང་ཚོའི་ཕོ་བའི་མེ་དྲོད་ཡར་འགྲོ་ཡག་དེ་ག་ནང་བཞིན་གྱི། སྤྱི་ཡོངས་ཀྱི་འབུ་སྲིན་ཡག་ག་དང་སྡུག་དེ་གའི་དེའི་ནུས་པ་དེ། ཡག་ག་དེའི་ནུས་པ་མང་བ་ཆགས་པའི་རྐྱེན་གྱིས། ཨ་ནི་སྤྱི་ཡོངས་ཀྱི་གཟུགས་པོའི། དམིགས་བསལ་རྒྱུ་མ་དང་འབྲེལ་བ་ཡོད་པའི་འཕྲོད་བསྟེན་ལ་ཡང་ཕན་ཡོན་ཞེ་དྲག་ཡོད་རེད་ཞུས་པ་དང་སྦྲགས། ག་རེ་འདི་ད་འདིའི་ནང་ལ་ཡང་ད་གིན་ངས་ཞུས་པ་ནང་བཞིན་གཉན་ཁ་དང་འབྲེལ་བ་ཡོད་པའི། ཨ་ནི། ཕོ་ནི་ཕོ་བཅུ་བ་ཕོ་སི་ཏོད་ཀ་ནི་ཕོ་བཅུ་བ་མ་ཡིན་པའི་དེའི་དང་འབྲེལ་བ་ཡོད་པའི་རྒྱུ་མ་མང་པོ་རྒྱུ་མ་དེ་གའི་ད་བཞི་བོ་ཅིག་འདི་ཡོད་རེད་ད་ཆ་ཤས་ཆེན་པོ་བཞི་བོ་ཆེ་བོ་འདི་ཡག་པོ་ཡོད་པའི་རྐྱེན་གྱིས། སྔོན་མ་ངས་ཞུས་མྱོང་ང་རང་ཚོའི་ལུས་སྲུང་མ་ལག་གི་ནུས་པ་འདི་བརྒྱ་ཆ་བདུན་ཅུ་དང་བདུན་ཅུ་དོན་གཉིས་ཙམ་ཅིག་རྒྱུ་མ་ནང་ལ guts དེ་ནང་ཡོད་རེད། ཁ་ལྕེ་ག་རེ་གསུང་གི་ཡོད་རེད་ཟེར་ན། ན་ཚ་གང་ག་ཆགས་ས་དེ་ང་རང་ཚོས guts ཉིད་དེ་ཏག་ཏག་མ་བལྟས་པ་དང gut ཀྱི་གནས་སྟངས་དང་ཡག་པོ་མ་བལྟས་པ་དང་དེ་མ་བལྟས་པའི་རྐྱེན་གྱིས་ན་ཚ་མང་པོ་ཅིག་ཆགས་ཡག་གི་གཞི་རྩ་ཆགས་ཀྱི་ཡོད་རེད་ཟེར་གི་ཡོད་ལ། དེ་གའི་དེ་ཡག་པོ་བྱུང་པ་ཡིན་ན་ད་གིན་སྔོན་ལ་ངས་ཞུས་ནས་སྒྲོལ་དཀར་ལགས་ཞུས་པ་ནང་བཞིན་གཅོང་ནད་ལ་འགྲོ་བའི་ཉེན་ཁ་དེ་ཉུང་ངུར་བཏང་ཡག། གཟུགས་པོའི་ལྗིད་ཚད་ཡིན་ནའང་ག་ལ་གང་འཚམ་གྱི་མར་ཏག་ཏག་བསྡད་ཡག། དེ་ག་ནང་བཞིན་གྱི། ཁྲག་ཤེད་ན་ཚ་ཡིན་ནའང་སྔོན་འགོག་བྱེད་ཡག། ཁྲག་ཤེད་ན་ཚ་ཡོད་པའི་ན་ཚ་ཉུང་ངུ་འགྲོ་ཡག། དེ་ག་ནང་བཞིན་གྱི། Insulin Response། Insulin Resistant། དེ Insulin Sensitive བྱུང་ཡག་གི་གནས་སྟངས་བྱེད་དགོས། ད Insulin དང། དེ་ག་ནང་བཞིན་གྱི་གཟུགས་པོའི་ལྗིད་ཚད་འདྲ་པོ་དང། ཨ་ནི་དེ་ག་ནང་བཞིན་གཉན་ཁ་དེ་གའི་དེ་ཡོང་པ་ཡིན་ན། ན་ཚ་མང་པོ་ཅིག་ཆགས་ཡག་གི་གཞི་རྩ་གཙོ་བོ་དེ། ཨ་ནི་སྔོན་མ་ངས་ཞུས་པའི། Insulin། Inflammation གཉན་ཁ། མངར་ཆ་སྟངས་འཛིན་བྱེད་སྒོ་ཆེན་མོ་དང་བ་ཨ་ནི་དེ་ག་ནང་བཞིན་གྱི Oxidative Stress ཉིད་དེ།

རྟག་པར་མཆོད་ཡག་གི། ད་རྟག་པར་མཆོད་མ་ཐུབ་པ་ཡིན་ནའང་སྣང་ཆ་སྣང་ཆ་བྱས་ནས། ང་རང་ཚོ་གཟུགས་པོའི་ནང་ལྟས་ལྟས་སུ་སླེབས་པ་ཡིན་ན། འདི་སྐྲན་གྱི་ན་སྐྲན་གྱི་ན་ཚའི་རིགས་དང་དེ་མིན་གྱི་ན་ཚ་མང་པོ་བཅས་ལ་ཡང་སྔོན་འགོག་བྱེད་ཡག་གི་གཞི་རྩ་ཆགས་ཀྱི་ཡོད་རེད་རྐང་དེ་ང་རང་ཚོའི་གཟུགས་པོའི་ནང་ལ་བཟོས་པའི། Glutathione། ཟེར་ཉིད་དེ་ནུས་པ་གོང་འཕེལ་བཏང་པའི་རྐྱེན་གྱིས་བྱས་པ་ཡོད། དེ་ཡིན་དུས་ད་རེས་ཀྱི་ལོ་གསར་འདིའི་ནང་ལ་ཞལ་ལག་གང་ཉིད་ངས་ཞུས་པ་དེ་ཚུལ་བཞིན་སྣ་འཛོམས་དང། ཨ་ནི། འཕྲུལ་འཁོར་ནས་བཟོ་བཅོས་པ་མ་ཡིན་པའི། གཏེར་རྫས་གཉན་ཁ་ལ་ཡང་ཕན་ཡོན་ཡོད་པའི་ཞལ་ལག་རིགས། མཆོད་གནང་ཐུབ་པ་ཡིན་ན། འཕྲོད་བསྟེན་དང་ལྡན་པ་དང། དེ་ནས་གོམས་གཤིས་བཟང་པོ་ཅིག་དང་ཡག་པོ་ཅིག་སླེབས་པ་ཡིན་ན། ང་རང་ཚོ་འཕྲོད་བསྟེན་ཡག་པོ་ཡོང་ཡག་གི་གཞི་རྩ་གཅིག་ཆགས་འགྲོ་གི་རེད་པ།
རེད། གཞི་རྩ། བྱ་ཡུལ་ལ་ད་ལྟ་ད། གོང་ལ་འདི་གའི་ངོ་སྤྲོད་གནང་སོང་བ་ལྟར་ཚལ་གྱི་རིགས་ཡིན་ནའི་རེད་ཤིང་ཏོག་གི་རིགས་ཡིན་ནའི་ཚུལ་བཞིན་སྣ་འཛོམས་མཆོད་ཡ་དེ་དུས་རྒྱུན་ང་རང་ཚོས་འབྲས་དང་གྲོ་ཞིབ་མང་པོ་ཅིག་བཟས་པ་ཡིན་ན་འདིའི་ཡང་གནོད་འཚེ་འདི་གཟུགས་པོའི་ནང་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་རེད་ལ་ཨ་ནི་མི་མང་པོ་ཅིག་གི་ད་ང་དཀའ་མོར་བཏང་མཁན་ཡིན་འབྲས་དང་གྲོ་ཞིབ་ཟ་གི་མེད་གསུང་གི་དང་ད་ད་ལྟ་གོང་ལ་ང་ཚོ་བཀའ་མོལ་བྱུང་པས་ཤིང་ཏོག་གི་རིགས་དང་ཚལ་གྱི་རིགས་འདི་གའི་མང་ཙམ་ཅིག་མཆོད་ཐུབ་ཡིན་ན་གཟུགས་པོའི་ལྗིད་ཚད་མང་ཉུང་བཏང་ཡ་ད་འདི་གའི་གི་ཐོག་ལས་ཕན་ནུས་ཆེན་པོ་ཅིག་ཡོང་གི་ཡོད་ས་རེད་བ།

མེ་རི་བོ་འདིའི་ཐོག་ནས་ཡང་ནུས་པ་ཐོན་ཐུབ་ཅིག་བྱུང་པ་ཡིན་ན་ཡག་བོ་ཡོང་གི་ར་ད་ཡིན་ནའི་ལས་ཏག་ཏག་ད་གསུངས་ནང་བཞིན་རེད་ཡང་དེང་སང་ཁྲོམ་རའི་ཐོག་ལ་ཡོད་པའི་ད་ཤིང་ཏོག་ཡིན་ནའི་རེད་ཚལ་ཡིན་ནའི་རེད་མང་པོ་ཅིག་ལ་རྫས་ལུད་བརྒྱབ་པ་ཡོག་རེད་ཡང་རྫས་ལུད་འདིས་གཟུགས་པོར་ཐད་ཀར་ཡང་གནོད་འཚེ་ཆེ་ཤོས་ཅིག་རེད། རེད་ད་ག་རང་བྱས་ཙང་བྱུང་ན་ག་ལ་ག་ཚམ་ད་འདི་གས་སྔོན་འགོག་འདི་གས་ལ་ཡག་ཅིག་ནམ་རྒྱུན་ནས་དོགས་ཟོན་གནང་དགོས་ཡག་ཅིག་དེ་ད་བྱུང་ན་ནས་རྫས་སྦྱོར་མེད་པའི་ཚལ་ད་ཤིང་ཏོག་གཟིགས་ཡག་བྱས་ད་འདི་མེད་པ་ཡིན་ན་གཅིག་ག་རེ་ཡོད་རེད་ཟེར་ན། ང་རང་ཚོའི་ས་ཁུལ་ལས་ད་ཨ་མི་རི་ཀ་ཡིན་ན་ས་ཁུལ་རང་ལ་ཡ། གནས་པའི་ཨ་ནི། རྩི་ཤིང་གི་ད་ག་ཟེར་དགོས་རེད་ཞིང་པ་ཡོད་ར་ཞིང་པ་དང་འབྲེལ་བ་ཡོད་ཅོག་གི་ནམ་རྒྱུན་ཡིན་ན་གཟའ་ཉི་མ་རྟག་པ་རེ་བཞིན་ཁྲོམ་ར་དེ་འདྲས་ཡོད་རེད་པ་རེད་རེད་རེད་ད་སོ་སོ་ཚོའི་ས་ཁུལ་ནང་ལོགས་ལ་གཟའ་སྤེན་པ་ཉི་མ་ཡང་ཉེ་འཁོར་གྱི་ཞིང་པ་ཚོས་ཨ་ནི་ཤིང་ཏོག་དང་ཚལ་གྱི་རིགས་དང་དེ་འདྲས་བཙོང་གར་ཕེབས་ཀྱི་འདུག་པ། བྱས་ཙང་དེ་འགས་དེ་འདྲས་ཕེབས་མཁན་ཡོད་ཚུལ་ལ་འབྲེལ་བ་གནང་བྱས་ཨ་ནི་དེ་ཚོ་དང་ཡོང་པའི་ཨ་ནི་ཚལ་དང་ཤིང་ཏོག་རིགས་དེ་དེ་གཟིགས་གནང་ཐུབ་ཡིན་ན། དེ་སྐད་དེ་གཅིག་དེ་ག་རེ་ཡོད་ཟེར་ན། འདི་གཟིགས་གནང་བའི་རྐྱེན་གྱིས། ཞིང་པ་ཆུང་ཆུང་དེ་ཚོ་ལ་ཡ། ཁོ་རང་ཚོའི་ད་ཅིག་གི་ཟས་སོང་ད་ཁོ་རང་ཚོ་ཚོང་གི་ཁེ་བཟང་དེ་མ་སོང་ཡག་པོ་རག་པའི་རྐྱེན་གྱིས་ཨེ་ནི་དེའི་རིགས་དེ་མང་པོ་བཏོན་ཡག་གི་ཁོ་རང་ཚོ་ལས་དེ་ཅིག་ཁེ་བཟང་ཅིག་ཡོག་རེད་པ་རེད་རེད་གཅིག་རེད་བྱས་དེ་འདྲ་གི་ཅིག་བྲིན་ཚོང་རྒྱུག་པོ་བྱུང་སོང་ན་ད་ཁོ་རང་མུ་མཐུད་ནས་བཏབ་ཡག་ད་དེ་འདྲ་ཅིག་རེད་ད་ཡིན་ནའི་ལས་ཡང་དེ་ཨམ་རི་ཀའི་ནང་ལོགས་ཀྱི་སྤྱི་ཚོགས་ཀྱི་ཡང་འགྲོ་སྟངས་ཅིག་རེད་ད་ཡིན་ནའི་ལས། ཡང་ང་རང་ཚོ་བོད་ཀྱི་ས་གནས་ནང་ལོགས་ལ་ཡིན་པས་ན་འདིའི་རིགས་དེ་གས་ལ་ཡང་དངོས་གནས་ཅིག་གིས་རྫས་ལུད་མེད་པའི་རིགས་དེ་རག་ཡ་ད་དེང་སང་ཡིན་པས་ན་ཅིག་གིས་དཀོན་རུ་ཅིག་ཕྱིན་འདུག་པ་འདིའི་སྔོན་ལ་ཡིན་པས་ན་དངོས་གནས་ང་རང་ཚོ་བོད་ཀྱི་ས་ཁུལ་ནང་ལོགས་ལ་ཚལ་དང་ཨ་ནི་ཤིང་ཏོག་ག་རེ་བཏབ་པ་ཡིན་ནའི་རྫས་ལུད་དངོས་གནས་ཡོད་མ་རེད་ཁོ་རང་བྱུང་རང་གི་ཅིག་ཆགས་འདུག་ག་ད་ཡིན་ནའི་ལས་ཕྱིས་སུ་རྫས་ལུད་དེ་ཤུགས་ཆེན་པོ་ཅིག་བེད་སྤྱོད་བཏང་པའི་དབང་གིས་ཡིན་པས་ན་ད་ཞིང་ཁ་དེ་གས་སྒང་ལ་མུ་མཐུད་རྫས་ལུད་མེད་པ་ཅིག་བཏབ་ཡིན་ན་ནི་སྟོན་ཐོག་ཡག་པོ་ཡོང་གི་མི་འདུག་གསུང་གི་འདུག་ད་དེ་ཡིན་དུས་རྦད་དེ་ས་ཞིང་དེ་ག་རང་རྐྱང་ལང་ཤོར་ལྟེ་བའི་ཆགས་བྱས་ཡིན་གཅིག་མིན་གཅིག་ཡང་རྫས་ལུད་བེད་སྤྱོད་གཏང་དགོས་ཡག་ཅིག་གི་ཆགས་ཡོད་ཟེར་བ། ད་ག་རང་ད་གིན་དང་སྒྲོལ་དཀར་ལགས་གསུངས་པ་བཞིན་གཅིག་དང་འདི་འདྲས་ཡོང་དུས་ག་ནས། ད་འདི་གཡས་གཡོན་ཡོད་པའི་མི་མང་འདི་གའི་དང་ཨ་ནི་སྤྱི་ཡོངས་ཀྱི་མི་མང་འདི་ཚོ་ལ་ཡག་འཕྲོད་བསྟན་གི

ཞིང་པ་ཚོ་ལ་རྒྱབ་སྐྱོར་གནང་དགོས་པ་དེ་གལ་ཆེན་པོ་གཅིག་བྱས་ད་ག་ནང་བཞིན་ཞིང་པ་ཚོ་ལས་ཨ་ནི་ས་དེ་འདྲས་ཡོང་དུས་ཀྱི་ན་ས་དེ་ལ་ཡག་པོ་ཡོང་ཡག་གི་ཨ་ནི་ལུད་ཡིན་ནའི་རང་བྱུང་གི་ལུད་དེ་ཚོ་བེད་སྤྱོད་བཏང་བྱས་ས་ཁུག་ཡག་ཅིག་གི་ཡག་པོ་ཆགས་ཡག་གི་གནས་སྟངས་བཟོ་ཡག་བྱས་ག་ལ་ག་ཚོམ་ཡོག་རེད་པ་རེད་ཡིན་དུས་ཀྱི་ན་རེད་ད་གཙོ་གཅིག་དེ་ད་ལྟ་ཟས་བཅུད་དེ་གཟུགས་པོའི་ནང་ལོགས་ལ་གལ་ཆེན་པོ་ཡིན་པ་དང་དེ་ཡི་ནང་ནས་རང་བྱུང་ཡང་སྦྱོར་སྡེབ་མེད་པ་རྫས་ལུད་མེད་པ་དེ་ནི་གནད་འགག་ཅིག་ཆགས་ཀྱི་ཡོད་པས་གོ་རྟོགས་སྤེལ་ཡ་དེ་ལས་གལ་ཆེན་པོ་ཅིག་རེད་དང་དེ་གོ་རྟོགས་མེད་པས་ན་མུ་མཐུད་ལམ་ཁ་ད་གའི་སྒང་འགྲོ་དགོས་རེད།
དང་རང་ཐང་དང་འགྲོ་བ་ལ་སོགས་ཀྱིས་གོ་རྟོགས་སྤེལ་ཡ་ཆེད་དུ་ནང་བཞིན་ད་ནི་ཞིང་པ་འདི་ཚོ་ལ་དམིགས་བསལ་གྱི་ས་དང་ནི་འབྲེལ་བ་ཡོད་པའི་དེང་དུས་ཀྱི་ད་རང་བྱུང་རང་བྱུང་གི་ས་ཡག་པོ་ཆགས་ཀྱི་ཇུས་དང་ལམ་དེ་དག་མང་པོ་ཡོད་རེད། ཁོང་ཚོ་ལ་འདི་ག་འདི་ནང་བཞིན་གྱི་སློབ་གསོ་དང་ལམ་སྟོན་ཡག་པོ་བྱུང་པ་ཡིན་ན་ཨང་ད་ག་ནང་བཞིན་གྱི་གཅིག་མི་མང་གི་འདི་གཡས་གཡོན་ཡོད་པ་དང་ཨང་འདི་ནང་བཞིན་གྱི་གཞུང་ནས་འདི་ཐོག་ཁོ་ཚོ་ལ་རྒྱབ་སྐྱོར་དེ་བྱས་བྱས་ད་རྒྱབ་སྐྱོར་ཡོད་ཡང་དེ་མི་མང་གི་གཅིག་གི་འདོད་པ་མཐུན་བྱས་གང་ལ་ཞུ་ཉེར་གི་ཡག་ཞུས

ཆུ་ལོག་གཙོ་བོ་ནང་བཞིན་ཁོ་རང་ཚོས་ད་ག་རང་ཟ་གི་ཡོད། རེད་ད་ག་རང་ཞུས་ཙང་གི། ཁོ་རང་ཚོ་ལ་འཕྲོད་བསྟེན་ཐོག་ལ་དེ་ཤེས་པ་ཡིན་ན་ཨོ་ད་དེ་ནི་ཡོང་ས་མ་རེད་ད་ཁེ་བཟང་མེད་པ་ཡིན་ནའི་གནས་སྐབས་ཁེ་བཟང་མེད་པ་ཡིན་ནའི་དེའི་ཐོག་ལ་ཨུ་ཚུགས་རེ་རྒྱབ་བྱས་ཨ་དེའི་ཐོག་ལ་མི་མང་གས་རོགས་པ་ཅིག་བྱས་པ་ཡིན་ན་ཁོ་ག་ལ་ག་ཚང་གུ་ལམ་ཁ་རྙེད་ཡག་གཞི་རྩི་བྱེད་གི་རུ་བ་རེད་དེ་ཡིན་ཡོད་ཀ་ནའི་རྨང་གཞི་དེ་ང་རང་ཚོའི་འཕྲོད་བསྟེན་གི་སློབ་སྦྱོང་དང་མཐོང་རྒྱ་ཆེར་འགྲོ་དགོས་པ་དེ་གལ་ཆེན་པོ་རེད་གསུངས་འདུག། ལོའོ། དེ་ནས་དགོངས་དག་ད་ལྟ་འཇམ་དབྱངས་ལགས་ཀྱིས་བཀའ་མོལ་གནང་གི་ནང་གི་ངས་དེའི་བར་དུ་དེ་དེའི་སྐོར་བཀའ་མོལ་ཞུས་སོང་ད་དེ་ནས་མུ་མཐུད་འདི་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ཟས་རིགས་ཀྱི་ཐོག་ནས་ད་འཚོ་བཅུད་འདི་གས་མ་རག་པ་ཡིན་ན་འཚོ་བཅུད་རིལ་བུ་ཡང་གལ་ཆེ་བ་ཅིག་ག་རེ་ག་རེ་ཡོད་ན་ལགས། འཚོ་བཅུད་རིལ་བུ་དང་པོ་དེ་སྟོབས་སྐྱེད་སྨན་ད་འདི་ནང་ཚང་མ་ཡོང་རྒྱུ་གཅིག་བྱས། གཉིས་པ་དེ། ང་རང་ཚོ་ཉི་མའི་མདངས་ནས་མ་རག་ཡག་གི Vitamin D སྦྱོར་བ། འདིའི་འཚོ་བཅུད་དེ་མེད་དུ་མི་རུང་བ་རེད་ལ་འདིས་ང་རང་ཚོ་ལུས་སྲུང་མ་ལག་དང་འབྲེལ་བ་མང་པོ་ཅིག་ཡོད་པ་དང་ཅི་ཡིན་གོ་མིན་ན་ང་རང་ཚོ་ལ་མི་མང་པོ་ཅིག་ལ་ཏག་ཏག་ནུས་པ་གི་ཟས་དང་དེ་འདྲའི་ཐོག་ནས་མ་ཡོང་རག་གི་མེད་དུས་ཁ་ནས Vitamin འཚོ་བཅུད D3ཡོད་པ་འདི་གལ་ཆེན་པོ་གཅིག་བྱས། གསུམ་པ་འདི།

ཨོ་མེ་གྷ་ཐྲི་དེ། གསུམ་པོ་དེ་བྱས། ཨེ་བཞི་པ་དེ། ང་རང་ཚོའི་ད་གིན་ངས་སྙན་ཞུས་པ་རེད་ཟེར་ང་རང་ཚོ་འབུ་སྲིན། ཡག་དེ་གས་ལ་ཕན་ཡག་གི། Probiotics། ཡིན་གྱི། དེ་ཡག་པོ་ཅིག་མཆོད་གནང་ཐུབ་པས་ན་དང་པོ་དེ་སྟོབས་སྐྱེད་སྨན་གཅིག་བྱས་དེ་ནས Vitamin D གཅིག་བྱས་དེ་ནས་ཨོ་མེ་གྷ་ཐྲི་གཅིག་བྱས་དེ་ནས Probiotics ཡིན། དེ་གས་འཚོ་བཅུད་བཞི་ནམ་རྒྱུན་ནས་ང་རང་ཚོས་མཆོད་གནང་ཐུབ་པ་ཡིན་ན། ད། ཞལ་ལག་ནས་འདང་མ་འདང་ཟེར་མཁན་དེ་གས་ཚང་མ་ཁ་གསབ་ད་ག་ཆགས་འགྲོ་གི།

གལ་ཆེན་པོ་ཅིག་རེད་གསུངས་འདུག།
ལོངས། འཇམ་དབྱངས་ལ་ད་ལྟ་ཤུལ་ཙང་ཚུ་ཆུས་རི་བོ་ད་ཝའི་ཁྲི་མན་བྲིས་དེ་ལས་གལ་ཆེན་པོ་ཅིག་རེད་གསུངས་གོ་ཏོང་འདི་ནས་ཡང་ཚད་སྣ་འཛོམས་ཡོད་བསྡད་པའི་ཝའི་ཁྲི་མན་དེ་ད་ལྟ་ཚུ་ཆུས་ཀྱི་རི་བོ་གསུངས་གོ་ཏོང་དག་ནང་བཞིན་དུས་རྒྱུན་ཡིན་པས་ན་ཡང་ཚུ་ཆུས་རི་བོ་ད་སྟོབས་ཀྱིག་མའི་ཤུག་ར་ཨེ་ནས་རྫིའི་བུ་དོ་ཆ་ཚང་ཡོད་གསུངས་ཡང་འདི་ཚུ་ནང་ལོགས་ལ་ཡང་ཆ་ཚང་པོ་ཅིག་གི་ད་ཟུར་ཀུན་ནང་ལོགས་མགོ་ཡག་གིས་བཅུས་འདི་གའི་ཆ་ཚང་ཅིག།

ཡིན་གཅིག་མིན་གཅིག་གི Balance བྱེད་དགོས། ཉིན་རེའི་ལས་ཀ་ག་རེ་ཡིན་ནའི Balance བྱེད་མ་བྱས་བྱས་ནས། མང་དྲགས་ན་ཡག་པོ་ཅིག་ཡིན་ནའི་དུག་ལ་ཆགས་འགྲོ་གི་རེད། ཟས་བྱས་ནས་ཡག་པོ་ཅིག་ཡིན་ནའི་དུག་ཆགས་ཉེན་ཀ་ཡོད་རེད། བྱས་ཙང་ཡིན་གཅིག་མིན་གཅིག་གི་ཆ་སྙོམས་བྱེད་དགོས་པ་གལ་ཆེན་པོ་རེད་ད། ད་ལྟ་འགྲོ་ག་ལ་སོང་ནས། སྟོབས་སྐྱེད་སྨན་དང་དེ་གས་ཚང་མ་མཆོད་པ་ནང་བཞིན་དེ་གས་དེ་མཆོད་ཡ་ནམ་རྒྱུན་མཆོད་ཡ་དེ་གས་དེ་ཚད་ལྡན་པོ་མ་མཆོད་པ་དང། དེ་དང་དེ་བཞིན་གི་ང་རང་ཚོ་ནམ་རྒྱུན་སྤྱོད་ལམ་དེ་གས་དེ།

ལོངས་ཞུས་ཙང་གི། འདིའི་ཐོག་ལ་ནམ་རྒྱུན་ནས་ང་རང་ཚོས་དུས་རྟག་ཏུ་ནས་གནང་ཡག་ད་ཨ་མཐར་དམིགས་བསལ་གི་ད་རེས་ཀྱི་ལོ་གསར་འདྲ་པོ་དེ་ལ་ཡང་གང་ལ་གང་འཚམ་འགའ་འགྲོ་ག་ལ་ང་ཉིད་ཀྱིས་དེའི་ཐོག་ལ་ཡང་འབད་བརྩོན་ཞུས་པ་དང་སྦྲགས་ནས། ཡག་པོ་བྱོས་ཡོང་པ་ཡིན་ན། ཟས་སྤང་དགོས་ཡག་ཁ་ཤས་ཅིག་ཞུས་བཞག་ཡོད། ཟས་གལ་ཆེན་པོ་ཁ་ཤས་ཅིག་ངོ་སྤྲོད་ཞུས་བཞག་ཡོད་དེ་གས་དེ་ང་རང་ཚོས་ནམ་རྒྱུན་ནས་གནང་ཐུབ་པ་ཡིན་ན། འཕྲོད་བསྟེན་གྱི་གཞི་རྩ་ད་ག་རང་ཆགས་ཀྱི་ཡོད་ལ་ཨ་ད་རེས་ཀྱི་ལོ་གསར་དེ་ཅིག་འཕྲོད་བསྟེན་ལྡན་པ་བྱུང་བ་ཡིན་ན། ཨ་ནི། གང་ལ་གང་འཚམ་ཕན་ཡོན་ཡོང་གི་རེད་བསམ་སྟེ་ང་རང་རེད་རེད་རེད་ད་ད་ཐད་ཀར་ང་རང་ཚོ་སྒེར་སོ་སོ་སོ་དང་འབྲེལ་བ་ཡོད་པ་ཅིག་རེད་པ་ད་ང་རང་ཚོ་ཡང་ལོ་གསར་སྐབས་ཡིན་ནའི་རེད་དུས་ཆེན་སྐབས་ཡིན་ནའི་རེད་འདིའི་སྐབས་ལ་ཡིན་པས་ན་ཞལ་ལག་མཆོད་ཡག་འདི་ཚོ་གཅིག་གི་ཡང་སྣང་ཆུང་ཤོར་བྱས་ཅིག་མང་པོ་ཞེ་པོ་ཅིག་གི་མཆོད་འདི་གའི་གཟུགས་པོ་ཕན་ཐོགས་མེད་པ་ཅིག་ཆགས་ཨ་ནི་འདི་འདྲ་ཅིག་ཡིན་དུས་ག་ནས་ཡང་རྒྱུན་དུ་འབད་བརྩོན་གནང་བ་འདི་གའི་ལ་ཆུད་ཟོས་འགྲོ་ཡག་ཅིག་བྱེད་ཀྱི་ཡོད་རེད་ད་ཡིན་ནའི་ད་ལྟ་ང་ཚོ་ངོ་སྤྲོད་གནང་ཡག་གཙོ་བོ་འདི་ཡིན་པས་ན་ད་ཚོས་གཞི་འདྲ་མིན་གྱི་ཨ་ནི་སྐྱེ་དངོས་ཀྱི་ད་རྩི་ཤིང་གི་རིགས་ལས་བྱུང་བའི་ཨ་ནི། ཟས་དེ་གའི་བྱེད་ཀྱི་ཡོད་ར། ད་དེ་གའི་ཡིན་པས་ན་འཚོ་བཅུད་ད་ཤིང་ཏོག་ཡིན་ནའི་རེད། ཚལ་ཡིན་ནའི་རེད་དེ་གའི་ཚང་མའི་ནང་ལོགས་ལ་ཨ་ནི་འཚོ་བཅུད་སྣ་ཁ་འཛོམས་པོ་གཅིག་ཡོད་དུས། དེ་གའི་ཡིན་ནའི་གཟུགས་པོའི་ནང་ལོགས་ལ་དགོས་ངེས་གཅིག་གི་བྱེད་ཀྱི་ཡོད་ར་ལ། དེ་གའི་གཅིག་གི་རྒྱུན་དུ་ཡང་མཆོད་ཐུབ་པ་གཅིག་བྱུང་པ་ཡིན་ན་ན་ཚའི་རིགས། དམིགས་བསལ་ད་སྐྲན་གྱི་ན་ཚའི་རིགས་ནད་གཞི་མང་པོ་གཅིག་ལ་སྔོན་འགོག་བྱེད་ཐུབ་པ་ཡོད་རེད་འདི་ང་རང་ཚོའི་ཨ་ནི་གཟུགས་པོའི་ནང་ལོགས་ཀྱི་རྒྱུ་མ་འདི་གའི་གཙང་མ་བྱེད་ཡག་དང་པགས་པ་དང་རུས་ཁོག་གི་རིགས་ལ་ཡང་ཐད་ཀར་འགྱུར་ལྡོག་འགྲོ་ཡག་དང་འདི་འདྲ་ཅིག་རོ་ད་འདི་གའི་ཚང་མ་ང་རང་ཚོ་དགོས་ཡག་ཅིག་རོ་འཕྲོད་བསྟེན་ཟེར་འདི་མིའི་འད་ཅིག་ཡིན་པའི་ནད་ལས་ད་ང་རང་ཚོས་ཞུ་གོ་རོ་འཕྲོད་བསྟེན་འདི་མ་རྩ་རེད་ད་བྱས་བྱས་བྱས་དེ་ཡིན་དུས་ག་ནས་འདི་གས་ལ་ཅིག་གི་རྒྱུན་དུ་ནས་འབད་བརྩོན་ཅིག་གནང་ཐུབ་པ་ཡིན་པས་ན་ང་རང་ཚོ་ཅིག་གི་མི་སྒེར་ཅིག་ངོས་ནས་བྱས་པ་ཡིན་ནའི་ལས་གྲུབ་འབྲས་དམིགས་བསལ་ཅིག་གི་ཡོད་རེད་ལ།
ད་ག་རང་སྒྲོལ་དཀར་ལགས་གསུངས་ནང་བཞིན་བྱས་ཙང་ད་རེས་ང་ཚོས་ངོ་སྤྲོད་ཞུ་བ་དེ་རྩི་ཤིང་གི་འཚོ་བཅུད་རེད་ལ་སྤྱིར་བཏང་འདིས་ང་རང་ཚོའི་བོད་པའི་ནང་ལ་གཅིག་པོ་མ་རེད་འཛམ་བུ་གླིང་ནང་ལ་ཡང་རྩི་ཤིང་གི་འཚོ་བཅུད་དང་ཚོས་གཞི་སྣ་འཛོམས་ཀྱི་ཤིང་ཏོག་ཚལ་རིགས་དེ་གང་ལ་གང་འཚམ་གྱི་ད་ཚད་དེ་ལྡན་པ་ཅིག་ལེན་ཐུབ་ཡོད་མ་རེད་དེ་ཡིན་དུས་ག་ནས་དེའི་ཐོག་ལ་ནམ་རྒྱུན་ནས་དོ་སྣང་ཅིག་གནང་བྱས་དེ་ཚད་དེ་ལྡན་པ་ལེན་པ་ཅིག་ཡིན་ན། དེ་ཡི་རྐྱེན་པས་ང་རང་ཚོའི་གཟུགས་པོའི་འཕྲོད་བསྟེན་ཡག་པོ་ཡོང་ཡག་ཅིག་གཞི་རྩ་ཆགས་པ་ཡིན་ན། ཆགས་པ་ཡིན་ན། དེ་ཡི་ནི་མགོ་ཅིག་སྔོན་འགོག་བྱེད་ཡག་དང། ན་ཚ་མང་པོ་ཅིག་སྔོན་འགོག་བྱས་པ་མ་ཟད། ང་རང་ཚོའི་མི་ཚེ་དེ་འཕྲོད་བསྟེན་དང་ལྡན་པ་དང་ད་གིན་སྒྲོལ་དཀར་ལགས་གསུངས་སོང་འཕྲོད་བསྟེན་དང་ལྡན་པ་བཅས་དང། ཨ་ནི་འཕྲོད་བསྟེན་དེ་ང་རང་ཚོའི་མ་རྩ་རེད་གསུངས་སོང་དེ་དངོས་གནས་ཁོ་རང་རེད། འཕྲོད་བསྟེན་དེ་ང་རང་ཚོའི་མ་རྩ་ཆེན་པོ་གཅིག་ཡིན་དུས་ཀ་ནས་འདི་དོ་སྣང་ཆེ་ཆེ་གནང་ཐུབ་ཡིན་ན། ད་འདི་ལ་སྣང་ཆུང་ཤོར་བ་ཡིན་ན་ཨ་ནི་རྒྱུ་ནོར་གཅིག་གི་དཔེར་བཞག་ཡིན་ནའི་དེ་མིན་གྱི་རྒྱུ་ནོར་ཞེ་པོ་ཅིག་ཡོད་པས་ན་གཟུགས་པོ་དེ་རྦད་དེ་ན་ཚ་རང་གི་ཐོག་ནས་འབྱུང་གནས་འགྱུར་བྱས་ཨ་ནི་གནས་བསྡད་པ་ཡིན་ན་ཨ་ནི་འདི་ལོངས་སུ་སྤྱོད་ཡག་གི་གནས་སྟངས་ཆགས་མ་རེད་པ། དེ་ཡིན་དུས་ཀ་ནས་འདིའི་ཐོག་ལ་ནམ་རྒྱུན་ནས་ང་རང་ཚོ་དེ་དོ་སྣང་གནང་བྱས་ཨ་ནི་མ་རྩ་ཆེན་པོ་ཡིན་པ་དེ་ངོས་འཛིན་པའི་ཐོག་ནས

ལགས་སོ། ད་འཇམ་དབྱངས་ལགས་ཀྱིས་དེ་རིང་ཡང་ང་ཚོ་ལེ་ཚན་ནང་ལོགས་ལ་དུས་ཚོད་བཏོན་གནང་བྱས། ད་ལྟ་དམིགས་བསལ་ཡང་ཚོས་གཞི་འདྲ་མིན་ཞུ་ནའི་རེད་ཁ་དོག་འདྲ་མིན་གྱི་ཟས་རིགས་དང་ནི་རྩི་ཤིང་གི་རིགས་ཀྱི་འཚོ་བཅུད་འདི་བརྒྱུད་བྱས་བྱས་ད་ང་རང་ཚོའི་གཟུགས་པོའི་འཕྲོད་བསྟེན་ལ་ཕན་ཐོགས་ག་རེ་ཡོད་མེད་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོང། འཇམ་དབྱངས་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན།